རབ་བྱུང་བཅུ་བདུན་པའི་ཆུ་སྟག་ལོའི་བོད་ཟླ་བཅུ་བའི་ཚེས་སུམ་ཅུ་དང། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་རེས་གཟའ་པ་སངས་རེད་ལ། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསར་འགྱུར་དགའ་བསུ་ཞུ་རྒྱུ་དང་ང་ལས་རིམ་འདིའི་མདོ་འཛིན་པ་སྟག་ལྷ་རྒྱལ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་ཁག་ཐོག་མར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པའི་གནས་ཚུལ་ཞིག་དང་བཅས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་འདིར་བཏང་བའི་གནས་ཚུལ་ནང་དུ། Australia། གི་ཕྱི་སྲིད་བློན་ཆེན་ནས་རྒྱ་ནག་གཞུང་ལ་བོད་དོན་གླེང་སློང་གནང་བར་བོད་མིའི་སྒྲིག་འཛུགས་ཀྱིས་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག Australia། གཞུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་རྒྱ་ནག་གཞུང་ལ་ཤན་ཕོག་གི་རེ་བ་ཡོད་པར་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་འབོད་སྐུལ་གནང་གི་འདུག།
མཐར་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས། དེ་རིང་གི་ལས་རིམ་ལ་གསན་རོགས། གསན་མཁན་རྣམ་པ་ཚོ་ཐོག་མར་གསར་འགྱུར་བཤད་རྒྱུ། སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པ་རེད། དེ་ཡང་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་མཁའ་ལམ་བརྒྱུད་སྔ་དྲོ་ཕྱག་ཚོད་བཅུ་ཐམ་པ་ཙམ་ལ་ག་ཡ་གནམ་ཐང་དུ་ཞབས་སོར་འཁོད་ཡོད་པ་དང

ཉི་མ་ཆོས་རྗེ་ལགས་ཀྱིས་མ་ཤི་གོང་རྒྱལ་བ་རིན་པོ་ཆེ་མཇལ་རྒྱུ་བྱུང་བ་དེ་སྐལ་བ་བཟང་པོ་བྱུང་སོང་ཞེས་གསུངས་འདུག། ར་བཙས་པ་ལ་ཡང་ནི་ད་ཤི་ན་ཡང་འགྱོད་པ་མེད་པ་ཅིག་ཨ་རྒྱལ་བ་རིན་པོ་ཆེ་མཇལ་རྒྱུ་རག་ནི་ཤི་ན་ཡང་ད་འགྱོད་པ་མེད་མཁན་ཅིག་དེ་འདྲ་ཞིག་ཡིན་ལ། སྤྱི་ནོར་གོང་ས་མཆོག་ཚེས་བཅུ་དགུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་ཆིབས་ཐོན་མཛད་དེ་ཕྱི་ཚེས་ཉི་ཤུ་ཐམ་པ་དང་ཉེར་གཅིག་བཅས་ཉི་མ་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་གུ་རུ་གྷ་རམ་ཁུལ་གྱི་སལ་ཝན་སློབ་གྲྭར་ལྡི་ལི་དང་རྒྱལ་སའི་ཉེ་འཁོར་གྱི་སློབ་གྲྭ་ཁག་དྲུག་ཅུ་རེ་གཅིག་གི་སློབ་མ་དང་དགེ་ལས་ཕ་མ་བཅས་མི་ལྔ་སྟོང་བརྒལ་བར་སྙིང་རྗེ་དང་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་བརྗོད་གཞི་གནང་ནས་ལམ་སྟོན་བཀའ་སློབ་སྩལ་གནང་མཛད་ཡོད་པ་རེད། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མཛད་འཆར་ལྟར་ན་སང་ཉིན་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་སྔ་དྲོ་མགོན་པོ་གང་ཉིད་མཆོག་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་རིན་པོ་ཆེར་གནས་གཟིགས་མཛད་རྒྱུ་དང་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་གནས་མཆོག་རྡོ་རྗེ་གདན་གྱི་ཐེ་ལན་ཌིའི་བ་ཏཱ་ཕ་དགོན་པར་ཆིབས་བསྒྱུར་གནང་རྒྱུ། དེ་བཞིན་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་བྱང་ཆུབ་སེམས་འགྲེལ་དང་ཐུགས་རྗེ་ཆེན་པོའི་བཀའ་དབང་སྒྲོལ་མ་ཉེར་གཅིག་རྗེས་གནང་བཅས་སྩོལ་རྒྱུ་དང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་དང་པོའི་ཚེས་གཅིག་ཉིན་དགེ་ལུགས་པའི་ཆོས་བརྒྱུད་འཛིན་པ་ཡོངས་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་བསྒྲིགས་ཡོད་ཀི། དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོས་ཚོགས་གོང་མར་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་རྒྱབ་སྐྱོར་གྱི་ཁྲིམས་འཆར་ཞིག་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞེས་གསུང་འཕྲིན་གནང་ཡོད་ཀི་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཟུང་འབྲེལ་ཚོགས་གཙོ་དང་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Jeff Merkley མཆོག་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་དང་ཨ་རིའི་གྲོས་ཚོགས་གོང་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་མི་སྐུ་ཞབས Todd Young མཆོག་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Patrick Leahy མཆོག་བཅས་ལས་གྲུབ་པའི་ཨ་རིའི་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀྱི་གྲོས་ཚོགས་འཐུས་མི་ཁོང་རྣམ་པ་གསུམ་གྱིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་ཐམ་པ་རེས་གཟའ་མིག་དམར་ཉིན་ཨ་རིའི་གྲོས་ཚོགས་གོང་མའི་ནང་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་རྒྱབ་སྐྱོར་གྱི་ཁྲིམས་འཆར་ཞིག་ངོ་སྤྲོད་གནང་བར་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་སྒྲིག་འཛུགས་དང་བོད་མི་ཡོངས་ཀྱི་ཚབ་བྱས་ཏེ་ཁོང་རྣམ་པ་གསུམ་ལ་ཐུགས་རྗེ་ཆེ་ཞུའི་གསུང་འཕྲིན་ཞིག་ཕུལ་གནང་མཛད་ཚུལ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་གནས་ཚུལ་སྤེལ་ཡོད་གི་དེ་ཡང་གསུང་འཕྲིན་ནང་དཔལ་ལྡན་སྲིད་སྐྱོང་མཆོག་གིས

ས་ཡ་སུམ་ཅུ་སོ་བདུན་ཙམ་ཟིན་ཡོད་པ་ཚོགས་འདུ་དེའི་ཐོག་གསལ་སྟོན་ཞུས་ཡོད་པ་ཡིག་ཆའི་ནང་བཀོད་ཡོད་གི། རྒྱལ་སྤྱིའི་ནང་གི་ནད་ཡམས་ཁྱབ་གདལ་གནད་དོན་ཐད་ལ་ཞིབ་འཇུག་པ་དང་མཁས་པ་ཚོས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་རྒྱ་ནག་ནང་མི་ས་ཡ་གཅིག་ལྷག་ཏོག་དབྱིབས་རིམས་ནད་ཕོག་སྟེ་འདས་གྲོངས་སུ་འགྲོ་རྒྱུའི་ཚོད་དཔག་ཞུས་ཡོད་པ་རེད། དེ་བཞིན་དུ་རོའེ་ཏར་གསར་ལས་ཁང་གིས་ཚེས་ཉི་ཤུ་རྩ་གཉིས་ཉིན་སྤེལ་བའི་གནས་ཚུལ་ནང་བདེ་ཐང་གྲངས་ཐོའི་ཚན་པ།

ཆབས་ཅིག་ཏུ་ཨོ་སི་ཁྲི་ར་ལི་ཡ་གཞུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་རྒྱ་ནག་གཞུང་ལ་ཞུ་འབོད་གནང་རྒྱུའི་རེ་བ་ཡོད་ཅེས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་འབོད་སྐུལ་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས། ཨོ་སི་ཁྲི་ར་ལི་ཡ་གི་ཕྱི་སྲིད་བློན་ཆེན་ཕེ་ནི་ཝུང་ལགས་ནས་རྒྱ་ནག་དང་འོག་གླིང་གི་བར་ཕྱི་འབྲེལ་གྱི་འབྲེལ་བ་བཙུགས་ཏེ་ལོ་ངོ་ལྔ་བཅུ་འཁོར་སྐབས་དང་བསྟུན་ནས་རྒྱ་ནག་ནང་འཚམས་གཟིགས་བརྒྱུད། འདས་པའི་ལོ་ངོ་གསུམ་རིང་ཕྱོགས་གཉིས་ཀ་གི་བར་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་པ་བསྐྱར་གསོ་དང་འབྲེལ་འོག་གླིང་དང་རྒྱ་ནག་གི་བར་གྱི་ཚོང་ལས་དང་དཔལ་འབྱོར། སྲུང་སྐྱོབ་དང་གནམ་གཤིས་འགྱུར་ལྡོག་སོགས་ཀྱི་ཐད་ལ་མཉམ་ལས་གྲོས་མོལ་འགོ་འཛུགས་བྱས་ཡོད་ཀྱང། སྐབས་དེར་འོག་གླིང་གི་ཕྱི་འབྲེལ་བློན་ཆེན་ནས་ཤིན་ཅང་དང་བོད། ཧོང་ཀོང་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྒྱ་ནག་གཞུང་གིས་བརྩི་བཀུར་བྱེད་དགོས་པ་དང། དེ་ལ་མུ་མཐུད་ལྟ་ཞིབ་བྱེད་པ་སོགས་ནི་ཨོ་སི་ཁྲི་ལི་ཡ་གཞུང་གིས་རྩ་དོན་གཙོ་བོར་བརྩིས་ཏེ། རྒྱབ་སྐྱོར་མུ་མཐུད་བྱེད་ཀྱི་ཡོད་པ་བཅས། གསར་འགོད་ལྷན་ཚོགས་ཀྱི་སར་ཨོ་སི་ཁྲི་ལི་ཡའི་ཕྱི་སྲིད་བློན་ཆེན་ཕེ་ནི་ཝུང་ལགས་ནས་འགྲེལ་བརྗོད་གནང་ཡོད་གི།

བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། Australia གཞུང་ལ་བོད་ཀྱི་གནད་དོན་མངོན་གསལ་དོད་པོས་གླེང་སློང་བྱས་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག Australia གཞུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་རྒྱ་ནག་གཞུང་ལ་ཞུ་འབོད་ཀྱི་རེ་བ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དེ་རིང Australia ཡི་ཕྱི་སྲིད་བློན་ཆེན་མཆོག་གིས་གསར་འགོད་བསྒྲགས་གཏམ་མར་སྤེལ་བའི་ནང་ལ་བོད་ཀྱི་གནད་དོན་སྒང་ལ་བཀའ་མོལ་གནང་ཡོད་པ་དེ་མ་ཟད་གསལ་ཞིང་གསལ་བ་བྱས་མར་གསུངས་གནང་སོང། དེའི་ཐོག་ལ་ནི་བོད་མིའི་སྒྲིག་འཛུགས་ངོས་ནས་ཐུགས་རྗེ་ཞུ་བ་དང་ཆབས་ཅིག་རྩ་བའི་དོན་དག་ཨོ་སི་ཁྲི་ལི་ཡ་གཞུང་ནས་བོད་རྒྱའི་དཀའ་རྙོག་དེ་སེལ་ཐུབ་པའི་དོན་དག་ལ་རྒྱ་ནག་གཞུང་ལ་ཅིག་ཕར་ད་ཞུ་དགོས་པའི་གནས་སྟངས་དེ་བོད་ཙམ་མ་ཡིན་པར་རྒྱལ་སྤྱིའི་གི་འགྲོ་བ་མིའི་ཐོབ་ཐང་ཡིན་ནའི་རེད་རྒྱལ་སྤྱིའི་གི་ཞི་བདེའི་གནས་སྟངས་དང་འབྲེལ་བའི་ཐོག་ནས་ཆགས་ཡོད་དུས་ཙང་མར་དེའི་ཐོག་ལ་ཞུ་བའི་རེ་བ་ཅིག་ཞུ་གི་ཡོད་རེད། གཞན་ཡང་འོག་གླིང་བོད་དོན་ལས་འགུལ་ཁང་གི་འགན་འཛིན་ཛོ་བྷེད་ཧྥོརྡ་ལགས་ནས་ཀྱང། བོད་ཀྱི་གནད་དོན་ནི་འོག་གླིང་དང་རྒྱ་ནག་གི་ཚོང་འབྲེལ་ལས་ཀྱང་གལ་གནད་ཆེན་པོ་ཡིན་པར། ང་ཚོས་ཨོ་སི་ཁྲེ་ལི་ཡ་གཞུང་ལ་གསལ་འདེབས་བྱེད་རྒྱུ་ཡིན་པ་དང། ཨོ་སི་ཁྲེ་ལི་ཡ་གཞུང་དང་རྒྱ་ནག་གི་འབྲེལ་ལམ་རྒྱུན་སྐྱོང་གི་ཆེད། བོད་དང་འགྲོ་བ་མིའི་ཐོབ་ཐང་ཚོང་བསྒྱུར་བྱས་ན་འགྲིག་གི་མ་རེད་ཅེས་འགྲེལ་བརྗོད་གནང་གི་འདུག། Ensure the Australian government knows that Tibet is as important to Australia as trade is. ཕྱི་སྲིད་བློན་ཆེན་ཕེ་ནི་ཝུང་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལ་བོད་དོན་དང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་སྐོར་གླེང་སློང་བྱས་པར། ཨོ་སི་ཁྲེ་ལི་ཡ་གི་བོད་དོན་ལས་འགུལ་ཁང་སེམས་ཤུགས་ཆེན་པོ་སྐྱེས་བྱུང། ང་ཚོའི་སེམས་ཁྲལ་ནི་བྲེལ་འཚུབ་ཀྱི་ངང་འོག་གླིང་དང་རྒྱ་ནག་གི་ཚོང་འབྲེལ་བསྐྱར་མཐུད་བྱས་ཚེ། བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྣང་མེད་དུ་ཟུར་འཇོག་གི་ཉེན་ཁ་ཡོད་པས། ང་ཚོས་ཕྱི་སྲིད་བློན་ཆེན་ཝུང་ལགས་སུ་བོད་དོན་གྱི་སྐོར་སྐོར་གླེང་སློང་བྱུང་བར་བཀའ་དྲིན་ཞུ་རྒྱུ་ཡིན་པ་མ་ཟད། རྒྱ་ནག་དང་འོག་གླིང་གི་འབྲེལ་ལམ་རྒྱུན་བསྲིང་གི་ཆེད་བོད་དང་འགྲོ་བ་མིའི་ཐོབ་ཐང་ཚོང་སྒྱུར་བྱས་ན་མི་འགྲིག་པ་གསལ་བོ་བཟོ་རྒྱུ་ཡིན་པ་འགྲེལ་བརྗོད་གནང་གི་འདུག Australia དང་རྒྱ་ནག་གི་བར་སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོ་ནས་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་ཏེ། འོག་གླིང་གི་རྒུན་ཆང་དང་འབྲུ་རིགས་སོགས་ཕྱིར་ཚོང་གི་ཅ་ལག་གི་ཐོག་རྒྱ་ནག་གཞུང་གིས་སྒོ་ཁྲལ་ཚབས་ཆེན་འགེལ་བ་དང། ཚོང་ཟོག་བཀག་སྡོམ་གྱི་གནས་ཚུལ་སོགས་བྱུང་ཡོད་པར་བརྟེན། ཕྱི་འབྲེལ་བློན་ཆེན་ཕན་ཚུན་མཇལ་འཕྲད་ཀྱི་དམིགས་ཡུལ་གཙོ་བོ་ནི་ཚོང་འབྲེལ་བསྐྱར་མཐུད་ལ་ཐུག་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། གསན་མཁན་རྣམ་པ་ཚོ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གིས་ཉི་ཧོང་ནང་གསང་སྟབས་ཀྱི་ཉེན་རྟོག་པའི་རྟེན་གཞི་བཙུགས་ཡོད་པར་དོགས་ནས་ཉི་ཧོང་གཞུང་གིས་རྩད་ཞིབ་གནང་གི་ཡོད་ཚུལ་ཨོ་རྒྱན་གྱིས་གནས་ཚུལ་ཕྱོགས་བསྒྲིགས་དང་རྒྱང་བསྲིངས་ཞུ་བར་གསན་རོགས་ཞུ། གསར་ལམ་ཁག་ཏུ་གནས་ཚུལ་ཐོན་པ་ལ་གཞིགས་ན། ཉི་ཧོང་ནང་རྒྱ་ནག་གིས་གསང་བ་གི་སྒོ་ནས་ཉེན་རྟོག་རྟེན་གཞི་དེ་འདྲ་བཙུགས་ཡོད་པར་ཉན་ནས་ཉི་ཧོང་གཞུང་གིས་རྩད་ཞིབ་བགྱི་གི་ཡོད་པ་དང། དེའང་དེ་ལྟ་བུ་གི་ཉེན་རྟོག་རྟེན་གཞི་ཡོ་རོབ་ཡུལ་གྲུ་ཁག་གི་ནང་བཙུགས་ཡོད་པས་ཐོབ་ཐང་ཚོགས་སྡེ་དེ་འདྲ་གིས་སྙན་ཐོ་བཏོན་ཡོད་པ་བཞིན་ཉེ་བའི་ཆར་སི་པན་གྱི་ནང་རྟེན་གཞི་བྱས་ཤིང་ཨེ་ཤེ་ཡ་གི་ཡུལ་ལུང་ཁག་དམིགས་སྒོར་བཟུང་བའི Safe Guard Defenders དཀོན་ནོར་གྱི་ཐོབ་ཐང་ཚོགས་པ་དེས་ད་ལོ་གི་ཕྱི་ཟླ་དགུ་བ་གི་ཚུན་ནས་སྙན་ཐོ་རིམ་པ་གཉིས་བཏོན་ཡོད་པའི་ནང་རྒྱ་ནག་གི་དབང་འཛིན་པས་ཉི་ཧོང་ཐེ་བའི་རྒྱལ་ཁབ་ལྔ་བཅུ་ང་གསུམ་གི་ནང་ཉེན་རྟོག་རྟེན་གཞི་བརྒྱ་ར་གསུམ་བཙུགས་ཡོད་པ་གསལ་སྟོན་གནང་ཡོད་མོད། འོན་ཀྱང་རྒྱ་ནག་གིས་ཉེས་འཛུགས་དེ་ལ་ངོས་ལེན་བྱེད་ཀྱི་མེད་ལ། དེ་བཞིན་གཟའ་ཕུར་བུ་གི་ཉིན་རྒྱ་ནག་ཕྱི་འབྲེལ་ལས་ཁུངས་ཀྱིས་དེ་ལྟ་བུའི་ཉེན་རྟོག་རྟེན་གཞི་བཙུགས་ཡོད་པ་ཁས་ལེན་བྱས་མེད་ཀྱང། གོང་གི་གནད་དོན་དེ་དང་འབྲེལ་ནས་གསར་འགོད་ལྷན་ཚོགས་ཀྱི་ཐོག་གསར་འགོད་པ་གིས་བཀའ་འདྲི་བྱེད་དུས་བློན་ཆེན་ལས་ཁུངས་ཀྱི་དྲུང་ཆེ་བགྲེས་པ་ཧེ་རོ་ཁ་ཟུ་ལགས་ཀྱིས་གསུངས་ན། ང་ཚོ་གི་ངོས་ནས་གནས་སྟངས་དེ་གསལ་བོ་ཆགས་རྒྱུར་དགོས་ངེས་ཀྱི་གོམ་པ་སྤོ་རྒྱུ་ཡིན་ཞེས་ལན་འདེབས་གནང་འདུག་པ་མ་ཟད་ཁོས་ད་དུང། ཉི་ཧོང་གི་ཕྱོགས་ནས་ཉི་ཧོང་གི་བདག་དབང་ལ་གནོད་པའི་བྱ་འགུལ་གང་ཡང་རུང་བ་བརྩམས་ན་དེར་ངོས་ལེན་བྱ་ཐུབ་མེད་པའི་སྐོར་རྒྱ་ནག་གི་འབྲེལ་ཡོད་དབང་འཛིན་པ་ལ་ལབ་གླེང་བྱས་ཡོད་ལུགས་ཀྱང་གསལ་སྟོན་བྱས་ཡོད་པ་བཅས་གང་ལྟར་ནུབ་ཕྱོགས་ཡུལ་གྲུ་ཁག་གི་ནང། ཕྱི་འབྲེལ་མི་སྣ་གི་ངོ་བོ་གི་ཐོག་ནས་སླེབས་པ། རྒྱ་ནག་གི་གསང་བའི་ཉེན་རྟོག་པ་དེ་འདྲ་གི་ནུབ་ཕྱོགས་ཡུལ་ལུང་ཁུལ་དུ་འདུས་སྡོད་བྱས་པའི་བོད་མི་གི་སྒྲིག་འཛུགས་དང་ལྷག་པར་དུ་མི་སྒེར་སོ་སོ་ལ་དུས་རྒྱུན་ཁ་པར་གྱི་ལམ་ནས་སུན་གཙེར་དང་འཇིགས་སྐུལ་བྱེད་ཀྱི་ཡོད་པའི་གནས་ཚུལ་ཞིག་ཡོང་གི་ཡོད་པར་སོང་བོད་མིའི་སྒྲིག་འཛུགས་ཀྱི་ཐའེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་གནད་དོན་འདིའི་འབྱུང་ཁུངས་ངོ་སྤྲོད་གནང་རོགས་ཟེར་ཞུས་པར་ཁོང་གིས། ཞི་ཅིན་ཕིང་སླེབས་ཚར་བའི་རྗེས་ལ་ཁོ་རང་ཚོ་གི་ལྐོག་ཟ་རུལ་སུངས་གི་ལས་བྱེད་མང་པོ་དཔོན་པོ་ཞིག་པོ་ཅིག་དངུལ་ཕོན་ཆེན་ཞིག་པོ་ཁུར་ཏེ་ཕྱི་རྒྱལ་ལ་བྲོས་འགྲོ་གི་ཡོད་ར། ང་ཚོའི་བོད་པ་དེ་ཡང་དེ་གི་ལས་བྱེད་དེ་དག་རང་གི་འོག་ལ་འགྲོ་སྟེ་དེ་ཕྱིའི་ཉེན་རྟོག་འདྲ་པོ་དང་ཕྱིའི་འཇིགས་སྐུལ་རྣམ་གྲངས་ཅི་བདེ་བ་ཚང་མ་ཡོང་ས་དེ་དེ་ཚང་མ་ཡོང་སྟེ་འབྲེལ་བ་ཆགས་ཏེ་ཡོད་རེད། ཞིས་ཅིན་ཕིན་རྒྱ་ནག་གི་གཙོ་འཛིན་ཆགས་པའི་རྗེས་ལ་རྒྱ་ནག་ནང་ལྐོག་ཟ་རུལ་སུངས་བྱེད་མཁན་དག་གིས་དངུལ་མང་པོ་ཁྱེར་ནས་ཕྱིའི་རྒྱལ་ཁབ་ཏུ་བྲོས་འགྲོ་གི་ཡོད་པར་སོང། དེ་འདྲའི་རིགས་ལ་ཁ་གཏད་དང་གདོང་ལེན་བྱེད་པར་དམིགས་ནས། ལེ་ཧུ་ཤིན་ཏུང་ཟེར་གོ་ནོ་གི་ལས་འཆར་དེ་འདྲ་བཟོས་པ་དང་སྦྲགས། རྒྱལ་སྤྱིའི་ཉེན་རྟོག་སྡེ་ཁག་དང་མཉམ་འབྲེལ་གྱིས་ཕྱི་རྒྱལ་ཡུལ་ལུང་ཁག་ཏུ་བྲོས་པའི་རྒྱ་ནག་གི་རུལ་སུངས་དཔོན་རིགས་རྩད་གཅོད་བྱས་ནས་ཕྱིར་རྒྱ་ནག་ཏུ་བཙན་འཁྲིད་བྱ་གི་ཡོད་ལ། དེ་ལྟ་བུའི་རྒྱ་ནག་གི་ཉེན་རྟོག་དཔུང་སྡེ་གི་ལས་གཞི་དེས་བོད་མི་ཚོ་གི་རང་དབང་དམངས་གཙོ་གི་ལས་འགུལ་གང་ཅིའི་ཐོག་འཇིགས་སྐུལ་བྱེད་བསྡད་ཀྱི་ཡོད་པ་ཚང་མ་ལས་གཞི་དེ་དང་འབྲེལ་བ་ཆགས་ཡོད་ཅེས་གསུང་གིན་འདུག། གོང་གི་གནས་ཚུལ་འདི་དང་འདྲ་བར། ཡོ་རོབ་ཡུལ་གྲུ་ནེ་དར་ལན་ཌི་གི་ནང་ང་གནས་སྡོད་བོད་མི་ཚོ་གི་ཐོག་ལ་ཡང་ཉེ་བའི་ལོ་ཤས་ནས་བཟུང་བའི་རྒྱ་ནག་གི་ཉེན་རྟོག་པ་ཡིན་ཟེར་མཁན་དེ་འདྲ་གི་ཁ་པར་གྱི་ལམ་ནས་རྒྱུན་པར་བོད་མི་ཚོ་ལ་འཇིགས་སྐུལ་བྱེད་ཀྱི་ཡོད་པའི་སྟབས་ཀྱིས་ཉེ་བའི་ཆར་ཡུལ་དེའི་ནང་གནས་སྡོད་བོད་མི་དང་བོད་དོན་རྒྱབ་སྐྱོར་གི་ཚོགས་སྡེ་བཅས་གི་མིང་ཐོག་ནས་ཡུལ་དེའི་སྲིད་བློན་གི་མཚན་ཐོག་ལ་ཞུ་ཡིག་ཟིག་ཕུལ་བ་བརྒྱུད་ལས་ཡུལ་དེའི་ནང་རྒྱ་ནག་གི་ཁྲིམས་འགལ་ཉེན་རྟོག་པ་གི་རྟེན་གཞི་ཡོད་པ་དེ་དག་གང་མགྱོགས

གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་གཞུག་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱི། དཔལ་ལྡན་ཚོགས་གཙོ་མཆོག་གིས་འཛིན་རིམ་བཅུ་པའི་སློབ་ཕྲུག་ཚོར་འགོ་ཁྲིད་ཀྱི་ནུས་པ་སྐྱེད་བསྲིང་དང་འབྲེལ་བའི་ཟབ་སྦྱོང་ཐོག་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་སོགས་ངོ་སྤྲོད་གནང་ཡོད་གི། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་རྒྱའི་སྟེང་ཚེས་ཉི་ཤུ་རྩ་གཉིས་ཉིན་སྤེལ་བའི་གནས་ཚུལ་ལྟར་ན། ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོར་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རྡ་སའི་ཉེ་འདབས་སུ་ཡོད་པའི་འཛིན་སྐྱོང་སྦྱོང་བརྡར་ཁང་དུ་ཤེས་རིག་ལས་ཁུངས་ནས་གོ་སྒྲིག་བྱས་པའི་འཛིན་རིམ་བཅུ་པའི་སློབ་ཕྲུག་རྣམས་ལ་འགོ་ཁྲིད་ཀྱི་ནུས་པ་སྐྱེད་བསྲིང་གི་ཟབ་སྦྱོང་ལ་ཞུགས་མཁན་རྒྱ་བལ་གཉིས་ཀྱི་སློབ་གྲྭ་ཁག་ཉི་ཤུ་རྩ་བདུན་གྱི་འཛིན་རིམ་བཅུ་པའི་སློབ་མ་བརྒྱ་ར་བཅུ་བཞི་ལ་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་སྐོར་ལ་གསུང་བཤད་གནང་ཡོད་གི། དེ་ཡང་དཔལ་ལྡན་ཚོགས་གཙོ་མཆོག་གིས་དམངས་གཙོ་ཞེས་པ་དེའི་བྱུང་རབས་དང་ད་ལྟའི་གནས་བབ་ལྷག་དོན་བཙན་བྱོལ་བོད་མིའི་དམངས་གཙོའི་བྱུང་སྟངས་དང་གནས་བབ་བཅས་ངོ་སྤྲོད་གནང་ཡོད་པ་དང

གོང་ས་མཆོག་གིས་ཆོལ་ཁ་གསུམ་ནས་འཐུས་མི་གསུམ་རེ་དང་ཆོས་བརྒྱུད་ཆེན་པོ་བཞི་ནས་འཐུས་མི་གཅིག་རེ་འདེམས་དགོས་པའི་བཀའ་སློབ་བཀའ་དྲིན་བསྩལ་བ་བཞིན་ལོ་དེའི་ཟླ་དགུ་བའི་ཚེས་གཉིས་ཉིན་སྤྱི་འཐུས་སྐབས་དང་པོ་གཏན་འབེབས་བྱས་ཡོད་པ་དང་དེ་རྗེས་རིམ་པས་ལོ་ལྟར་སྤྱི་ཟླ་དགུ་བའི་ཚེས་གཉིས་ཉིན་མོ་དེ་བཙན་བྱོལ་བོད་མིའི་དམངས་གཙོའི་དུས་ཆེན་དུ་སྲུང་བརྩི་བྱེད་བཞིན་པ་དང་སྤྱི་འཐུས་སྐབས་དང་པོ་ནས་བདུན་པའི་བར་སྤྱི་འཐུས་ཀྱི་ལས་ཡུན་ལོ་གསུམ་དང་སྤྱི་འཐུས་སྐབས་བརྒྱད་པ་ནས་ལས་ཡུན་ལོ་ལྔ་རེར

སྐབས་དེ་དུས་སྤྱི་འཐུས་ཀྱི་གྲུབ་ཆའི་ནང་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་དང་བཅས་པའི་ཆོས་ལུགས་རེ་ནས་འཐུས་མི་གཉིས་རེ་དང་ཆོལ་ཁ་རེ་ནས་འཐུས་མི་བཅུ་རེ། དེའི་ནང་བུད་མེད་སྤྱི་འཐུས་གཉིས་རེ་ངེས་པར་དུ་སླེབས་དགོས། ཐད་བསྐོའི་སྤྱི་འཐུས་གཅིག་ནས་གསུམ་བར་བྱང་ཨ་རི་ནས་སྤྱི་འཐུས་གཅིག་དང་ཡོ་རོབ་ནས་སྤྱི་འཐུས་གཉིས་རེ་ཁྱོན་བསྡོམས་པའི་སྤྱི་འཐུས་བཞི་བཅུ་ཞེ་དྲུག་ལ་སྤར་གནང་བ་བཅས་བོད་མི་མང་སྤྱི་འཐུས་ལྷན་ཚོགས་དེ་བཞིན་ཁྲིམས་བཟོ་ལྷན་ཚོགས་ཀྱི་ངོ་བོར་བསྒྱུར་གནང་ཚུལ། དེ་ནས་ཉིས་སྟོང་གཅིག་ལོར་བཀའ་བློན་ཁྲི་པ་མི་མང་ནས་ཐད་ཀར་འོས་འདེམས་བྱེད་རྒྱུའི་སྲོལ་བཏོད་པ་དང་བཀའ་བློན་ཁྲི་པའི་ཕྱག་རོགས་བཀའ་བློན་རྣམ་པ་བདམས་ཐོན་བཀའ་ཁྲིས་གྲོས་ཚོགས་སུ་བསྣམས་ནས་སྤྱི་མོས་བྱུང་ན་དམིགས་མེད་དང་སྤྱི་མོས་མ་བྱུང་ན་གསང་བའི་འོས་ཤོག་ལམ་ནས་འདེམས་དགོས་ཚུལ་དེ་ནས་ཉིས་སྟོང་བཅུ་གཅིག་ལོར་གོང་ས་མཆོག་གིས་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་མང་ཚོགས་ཀྱིས་འོས་འདེམས་བྱས་པའི་འགོ་ཁྲིད་ལ་རྩིས་སྤྲད་གནང་བ་དང་ད་ལྟའི་ཆར་སྤྱི་འཐུས་ཀྱི་གྲུབ་ཆར་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་དང་བཅས་པའི་ཆོས་ལུགས་རེ་ནས་སྤྱི་འཐུས་གཉིས་རེ་དང་ཆོལ་ཁ་རེ་ནས་སྤྱི་འཐུས་བཅུ་རེ

རྒྱ་ནག་གི་བཙོན་ཁང་ནས་སྡུག་སྦྱོང་མནར་གཅོད་ཚད་མེད་མྱངས་དགོས་བྱུང། དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ཟླ་བཅུ་པའི་ཚེས་ཉི་ཤུ་བཞི་ཉིན་རྒྱ་ནག་གཞུང་གིས་དཀར་མཛེས་རྫོང་ཐོག་ནས་ཁོང་དང་དགེ་བཤེས་བསོད་ནམས་ཕུན་ཚོགས་དང་རོགས་པ་གཞན་བསོད་ནམས་ཆོས་འཕེལ་ལགས་བཅས་གསུམ་མཉམ་དུ་སླར་ཡང་འཛིན་བཟུང་བྱས་པ་དང། ལོ་དེའི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་དཀར་མཛེས་རྫོང་ཐོག་ཏུ་མི་མང་སུམ་སྟོང་ལྷག་འདུ་འཛོམས་སར་ཁོང་གསུམ་གློད་བཀྲོལ་དགོས་པའི་དགོས་འདུན་གྱི་སྐད་འབོད་ཤུགས་ཆེ་བྱས་རྗེས་རྒྱ་ནག་དམར་ཤོག་གཞུང་གིས་དྲག་ཆས་ཉེན་རྟོག་པ་འབོར་ཆེན་མངགས་ཏེ་མང་ཚོགས་ལ་མེ་མདའ་བརྒྱབ་པ་མ་ཟད་མི་དམངས་བརྒྱད་ཅུ་ཙམ་འཛིན་བཟུང་བཀག་ཉར་བྱས་ཏེ་ཨ་རྒྱ་ཚེ་རིང་ལགས་སུ་ཡང་བསྐྱར་ལོ་ངོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་འདུག་ཨ་རྒྱ་ཚེ་རིང་ལགས་ནི་ཆུ་དམར་ལེབ་རྫོང་ཐོག་ཏུ་རིས་མེད་ཐུབ་བསྟན་ཆོས་འཁོར་དར་རྒྱས་གླིང་ཞེས་མ་ཎི་དུང་འཁོར་སོགས་བཞེངས་སྐྲུན་ཆེད་དཔལ་འབྱོར་འདུ་འགོད་ཀྱི་ལས་དོན་འགན་འཁུར་གནང་ཡོད་པ་སྐབས་དེ་དུས་ཀྱི་ཕྱག་རོགས་ནགས་ཚང་ནུས་བློ་ཡིས་རང་ཉིད་ཀྱི་མི་ཚེའི་ལོ་རྒྱུས་ནང་གསལ་བོར་འཁོད་ཡོད་པ་རེད་ལ། ཨ་རྒྱ་ཚེ་རིང་ལགས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོར་ཕ་བསམ་གཏན་ལགས་དང་མ་གཡང་སྐྱིད་ལགས་གཉིས་ཀྱི་སྲས་སུ་འཁྲུངས་ཤིང། ཉེ་ལམ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ལ་རེས་གཟའ་ཉི་མའི་སྔ་དྲོར་དགུང་ལོ་བདུན་ཅུ་དོན་གཅིག་གི་ཐོག་ཏུ་སྐུ་གཤེགས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་གནས་ཚུལ་སྤེལ་འདུག། གསན་པ་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ནང་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་དགེ་འདུན་པ་ཞིག་དང་ཕྲད་པ་དང་དེ་བཞིན་གནས་རིའི་ལྷོ་ངོས་ཀྱི་བོད་མི་དང་བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་ཅེས་པའི་རྩོམ་ཡིག་དེའི་ནང་གི་གློ་སྨོན་ཐང་ཞེས་འབོད་པའི་ས་ཆ་དེ་དྲན་བྱུང་ཞེས་པའི་ཚན་པའི་བར་ཆ་རྡོ་རྗེ་མཚོས་རྒྱང་སྲིང་ཞུས་པར་གསན་རོགས་གནང།

ངས་བསྐྱར་དུ་གངས་ཅན་ཡུལ་ནས་བཙན་བྱོལ་དུ་གྱར་བ་ཞེས་པའི་གུས་མོའི་ཀླད་པ་ཡང་བསྐྱར་ཕར་འཐིལ་བའི་དཔེ་དེབ་ཐོག་མ་དེ་ཁ་ཕྱེས་སྐབས་དང་ཐོག་དེབ་འདི་ཀློག་ནས་ཧང་སངས་པ་ནི་ཡར་ལངས་ཞིང་བྲན་ལ་བཅིངས་འགྲོལ་ཐོབ་པ་ཟེར་བའི་ལྷ་སྒྲུང་འདི་ཇི་ལྟར་ཐལ་བའི་རྡུལ་དུ་ལོག་ཡོད་པ་ད་དུང་ཡང་གསལ་བོར་དྲན་གི་འདུག། དེ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་ཁམས་དར་རྩེ་མདོར་ཡིན་པ་ཡོད་དམར་ཤོག་ཚོགས་པས་གསོ་སྐྱོང་བྱས་པའི་གྲངས་ཉུང་མི་རིགས་ཀྱི་ཕུལ་བྱུང་མི་སྣ་ཟེར་བའི་མི་རིགས་སློབ་གྲྭ་ཆེན་མོ་ནས་ཐོན་པའི་གུས་མོ་དམར་ཤོག་ཚོགས་པའི་ཚགས་པར་ཁང་དུ་ལས་ཀ་བྱེད་བཞིན་ཡོད་པ་དང་ཏག་ཏག་མི་ཚེའི་ལས་དབང་གི་ལམ་བཞི་མདོ་ཁར་བསྐྱོད་ནས་ཡོད་པ་སྟེ། དབང་ཤུགས་ཀྱི་མགྲིན་ཚབ་པ་བྱེད་རྒྱུའམ་ཡང་ན་གང་ཐུབ་ཀྱིས་སྐད་ཆ་དྲང་བོ་བཤད་མཁན་གྱི་རྩོམ་པ་པོ་ཞིག་བྱེད་རྒྱུའི་བར་ན་ཡོད། ཡང་དངོས་ཡོད་བདེན་པའི་གནས་ཚུལ་ཕྱིར་སྟོན་པའི་དེབ་འདི་ཏག་ཏག་དུས་ཚོད་འདིའི་སྐབས་དེར་གུས་མོའི་མདུན་དུ་ཐོན་ཡོད་པས་ཀླད་པ་འཁྲུད་ནས་ལྟ་ཚུལ་གསུམ་གཏན་འཁེལ་བའི་སྒྲོམ་གཞིའི་ནང་བཅུག་པ་འདི་རྩ་མེད་མགོ་རྟིང་སློག་ཐུབ་པ་ཞིག་འདུག་རྗེས་སུ་གུས་མོས་རྟག་ཏུ་ཡང་ནས་ཡང་དུ་ལྟ་ཀློག་བྱེད་ཀྱི་ཡོད་ལ། ཡིད་ཆེས་ཡོད་པའི་དགའ་ཉེར་གསང་བའི་ངང་ལྟ་ཀློག་བྱེད་རྒྱུར་རྗེས་བསྐུལ་བྱས་ཏེ་ཐ་ན་དེབ་འདི

དེ་ནས་བལ་ཡུལ་དང་རྒྱ་ནག་གིས་གསང་བའི་མཐུན་སྒྲིག་གི་འཆར་འགོད་བྱས་ཤིང། གལ་ཏེ་གློ་སྒྲིག་འཛུགས་ཀྱིས་ཕྱིར་འཐེན་བྱས་ནས་བོད་ལ་འཛུལ་བ་ཡིན་ཚེ། མི་དམངས་བཅིངས་འགྲོལ་དམག་གིས་ཁམས་པའི་གཡོན་རུ་ནས་ཁོང་ཚོ་ཕྱིར་འཕུད་གཏོང་རྒྱུ་བྱས་ཡོད། གནས་སྟངས་འདི་འགྲན་རྒོལ་གྱི་ཕྱོགས་སུ་གང་མྱུར་ཛ་དྲག་ཏུ་ཕྱིན་པའི་སྐབས་དེར ྋགོང་ས་ཏཱ་ལའི་བླ་མ་སྐུ་ངོ་མས་དེར་ཐེ་བྱུས་གནང་ཡོད། ཁོང་གིས་སྒྲ་འཇུག་གསུང་བཤད་སྐར་མ་ཉི་ཤུ་ཅན་ཞིག་བསྩལ་གནང་བར། བསྟན་སྲུང་དང་བླངས་དམག་ཞི་བའི་ཐོག་ནས་དྲག་ཆས་མེད་པར་བཟོ་དགོས་པའི་ཐུགས་རེ་གནང་ཡོད། ཁམས་པའི་བཀོད་འདོམས་དམག་དཔོན་འདི་ཚོས་ཧ་ལམ་རེ་བ་གང་ཡང་མེད་པའི་ངང་ལོ་ངོ་ཉི་ཤུའི་རིང་འཇབ་རྒོལ་དམག་འཐབ་བྱས་པ་དང་གོ་ལ་འདིའི་ཐོག་གི་རྒྱལ་ཁབ་ཆེ་ཤོས་དང་ཁ་གཏད་བྱས་ཡོད་ཅེས་དང་ཡང་ལུང་འདྲེན་གནང་བའི་ནང་ཁོང་ནས་བརྗོད་པར། ངས་རྒྱ་ནག་གི་མིར་མགོ་བཏགས་རྩ་བ་ནས་བསྒུར་མྱོང་མེད་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དང་ཡང་འགལ་མྱོང་མེད། དུས་ཚོད་འདིར་ང་ཚོ་ཚང་མ་བོད་ལ་ཕྱིར་ལོག་དགོས་ཀྱི་ཡོད་པ་དང་དམག་སར་ཤི་བ་ཡིན་རུང་ངོ་གནོང་བའི་ངང་གསོན་ནས་བསྡད་འདོད་མི་འདུག་ཅེས་བརྗོད་ཡོད།

གནས་ཚུལ་འདི་གང་མྱུར་དམག་དཔོན་དབང་འདུས་ཀྱིས་ཐོས་པ་དང་དབང་འདུས་ཀྱིས་མི་བཞི་བཅུ་ལས་གྲུབ་པའི་ཉེན་རྟོག་དམག་དཔུང་ངར་མ་ཁག་དང་འཇབ་རྒོལ་དམག་གི་ཡིག་ཆ་དང་བཅས་ཁྱེར་ནས་བྲོས་པ་དང་ཁོང་གིས་ནུབ་ངོས་ཕྱོགས་སུ་རྟ་བཞོན་ཏེ་བལ་ཡུལ་དང་བོད་ཀྱི་བར་ལ་བསྐྱོད་ནས་མཐར་རྒྱང་ཐག་ལེ་བར་ཉིས་བརྒྱའི་སར་ཡོད་པའི་རྒྱ་གར་གྱི་ས་མཚམས་སུ་འགྲོ་རྩིས་བྱས་ཡོད། ཡང་མི་དམངས་བཅིངས་འགྲོལ་དམག་གིས་དེར་བསྒུགས་ནས་བསྡད་ཡོད་ལ་གཟའ་འཁོར་གཉིས་ཀྱི་དུས་ཡུན་རིང་རྒྱ་ནག་གི་དམག་མིས་ཐེངས་གཉིས་ཕར་རྒོལ་བྱས་ཏེ་ཁམས་པ་བལ་ཡུལ་ནང་ཕྱིར་འཐེན་བྱ་དགོས་བྱུང་ཡོད། བལ་བས་འཇབ་རྒོལ་ཐེངས་གཅིག་བྱས་ཏེ་ཡང་ཁམས་པ་བོད་ལ་ཕྱིར་ཕུད་བཏང་ཡོད་ཅེས་དེབ་ནང་བྲིས་ཡོད། ཅེས་དང། ཡང་འོད་ཟེར་ལགས་ཀྱིས་མུ་མཐུད་ངོ་སྤྲོད་གནང་དོན། 比兰德拉国王亲自向参加木斯塘战斗的几十名།

ཉིས་སྟོང་གཅིག་ལོའི་ཕྱི་ཟླ་དྲུག་པའི་ཚེས་གཅིག་ཉིན་རྒྱལ་པོ་བི་རན་དཱ་ར་དང་བཙུན་མོ་རང་གི་བུས་མེ་མདའ་བརྒྱབ་སྟེ་དམར་གསོད་བཏང་བ་དང་ཐ་ན་ཁྲག་རྒྱུད་གཅིག་པའི་སྤུན་མཆེད་ཀྱི་སྲོག་ཀྱང་འཕྲོག་པའི་གནམ་ས་འགུལ་བའི་དམར་གསོད་ཀྱི་གྱོད་གཞི་འདི་མི་ཡུལ་དུ་མཐོང་མ་མྱོང་བའི་འཇིགས་སྣང་ལྡན་པའི་གནས་ཚུལ་ཐོན་པ་འདི་མཐོང་ཆོས་མྱོང་འགྱུར་གྱི་རྒྱུ་འབྲས་ཤིག་ལ་གཅིག་བྱས་ན་ངོས་འཛིན་བྱེད་ཆོག་གི་ཡོད།